ཨ་ལུང་པ་དེ་གི་རྒྱ་ཁྱོན་ད་ཚད་ད་མ་སོང་ན་ར་བ་རོམ་གཅིག་པ་གཅིག་རྐྱང་འདུག་ཟེར་ལབ་གོ་རེད་རོམ་ད་ནི་དེ་ར་བ་ཨི་ཏྲ་ལི་ག་གཅིག་རྒྱལ་ས་ར་བ་དེ་གཅིག་རེད་ད་དེ་དང་མཉམ་དུ་ལི་ཡ་ཨ་ནི་ཨ་ལུང་པ་དེ་ནང་ལ་ལི་ཡ་ར་བ་ཨ་ནི་ཤིང་སྡོང་མང་པོ་ཅིག་བཏབ་ཤག་ལྡུམ་ར་མང་པོ་ཅིག་འདུག་ཁང་པ་མང་པོ་ཅིག་བཟོས་ཤག་ཨ་ནི་མཚོ་དེ་འདྲས་ཅིག་ར་བ་རྒྱུག་ཆུ་དེ་འདྲས་ཅིག་མང་པོ་འདུག་དེ་དང་མཉམ་དུ་ལི་ཡ་ནི་ཨ་ནི་ཤིང་སྡོང་གཞུ་སྣ་ཁ་མ་འདྲ་བ་གཞུ་མང་པོ་ཅིག་བཏབ་ཤག་དེ་འདྲས་ལབ་གོ་རེད།

ད་ཁྲིས་སུ་ལི་ཡང་ཡང་ཅིག་ཧྥ་ནའོ་ནུ་ནི་ཟེར་བ་ཁོ་རང་གིས་ཡང་སྣོན་པ་ཅིག་བརྒྱབ་རེད། འདི་ནང་ལོ་ལི་ཡ་ཅིག་ཁྲོམ་ར་འདི་ནང་ལོ་ལི་ཡ་ཤ་འདྲ་མི་འདྲ་བཙོངས་འདུག་རོ། ཨ་ནི་ད་བྱ་དེ་ག་ཅིག་ཤ་འདུག་རོ། ཨ་ནི་བ་ཕྱུགས་ག་ཅིག་ཤ་འདུག། ཨ་ནི་དེ་དང་མཉམ་དུ་ལི་ཡ་ཨ་ནི་ཕག་ཕག་ག་ཅིག་བྱས་རོ། ཙི་ཙི་ག་ཅིག་རོ་ཨ་ནི་ཞི་མི་ག་ཅིག་ལི་ཛར་འདི་འདྲ་ག་ཅིག་ཤ་འདྲ་མི་འདྲ་འདི་འདྲ་ཅིག་བཙོངས་འདུག་ལབ་གོ་རེད།